གསན་མཁན་རྣམ་པ་ཚོ་སྔ་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཌི་སི་ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཅུ་གཅིག་མགོ་ཟླ་བའི་ཚེས་བཅུ་དགུ་ཕྱི་མ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་གཅིག། རེས་གཟའ་ཟླ་བའི་སྔ་དྲོའི་ལས་རིམ་འགོ་འཛུགས་མ་ཞུས་གོང་ལ་ཕྱི་ལོ་གསར་པ་འདིའི་ནང་འཛམ་གླིང་ཞི་བདེའི་དེད་དཔོན་ཆེན་པོ་བོད་མི་ཡོངས་ཀྱི་འདི་ཕྱི་གཉིས་ཀྱི་སྐྱབས་གནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུས་པའི་བསྟན་འཛིན་གྱི་སྐྱེས་བུ་གང་ན་སུ་བཞུགས་རྣམས་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་པ་དང་ཐུགས་ཀྱི་བཞེད་དགོངས་མཐའ་དག་འབད་མེད་ལྷུན་གྱིས་འགྲུབ་པའི་བཀྲ་ཤིས་སྨོན་འདུན་ཤུགས་དྲག་ཞུས་པ་དང་སྦྲགས་འདི་ག་རླུང་འཕྲིན་ཁང་གི་ལས་རིམ་གསན་མཁན་རྣམས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་འབྲེལ་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་ཐོག་མར། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་གསར་དུ་བཞད་པའི་དགའ་སྟོན་ལ་མང་ཚོགས་ལ་འཚམས་འདྲིའི་གསུང་འཕྲིན་སྩལ་གནང་མཛད་པའི་ནང། གཞན་ཕན་གྱི་བྱ་བ་བསྒྲུབ་རྒྱུ་དེ་ནི་རང་ཉིད་ལ་བདེ་སྐྱིད་ཡོང་བ་དང་ང་ཚོ་ཚང་མ་ཞི་བདེ་བག་ཕེབས་ངང་གནས་ཐུབ་པའི་ཐབས་ལམ་ལེགས་ཤོས་དེ་ཡིན་པའི་སྐོར་བཀའ་གནང་ཡོད་པས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། གནས་མཆོག་རྡོ་རྗེ་གདན་དུ་འཇམ་དཔལ་དབྱངས་ཀྱི་རྗེས་གནང་བཀའ་དྲིན་སྩལ་གནང་མཛད་ཡོད་པའི་སྐོར་གྱི་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོར་བྱང་ཨ་མི་རི་ཀའི་བོད་རིགས་གནས་ཡུལ་ཁག་གསུམ་ནང་ཆོ་འཕྲུལ་སྨོན་ལམ་ཚོགས་གནང་རྒྱུ་ཡིན་པའི་སྐོར་གྱི་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ། གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གསར་དུ་བཞད་པའི་དགའ་སྟོན་ལ

ང་ཚོ་ཚང་མས་མི་ཚེ་འདི་དོན་དང་ལྡན་པ་ཞིག་དང་འཛམ་གླིང་འདི་ལེགས་པ་ཞིག་བཟོ་སྐྲུན་ཐུབ་པ། སྣེ་ཁྲིད་ཐུབ་རྒྱུ་ཡིན་སྐོར་བཀའ་གནང་འདུག། ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ང་ཚོ་འགྲོ་བ་མིའི་རིགས་ཡིན་པའི་ཆ་ནས་བདེ་བ་འདོད་པ་དང་སྡུག་བསྔལ་ལས་འབྲལ་འདོད་ཀྱི་བསམ་པ་གཅིག་མཚུངས་ཡོད་ལ། ང་ཚོ་སྤྱི་ཚོགས་ཀྱི་སེམས་ཅན་ཡིན་སྟབས་གཞན་ལ་བརྟེན་ནས་རང་ཉིད་འཚོ་དགོས་ཀྱི་ཡོད་པ་སོང་ཙང། མགོན་པོ་གང་ཉིད་ནས་ཡང་ཡང་བཀའ་གནང་གི་ཡོད་པ་བཞིན་དུ་གཞན་ཕན་ཆེད་ལས་ཀ་བྱེད་དགོས་པ་དང་གཞན་ལ་ཕན་པ་བསྒྲུབ་མ་ཐུབ་ན་ཡང་གཞན་ལ་གནོད་བསྐྱལ་རྒྱུ་མེད་པའི་ལམ་སྟོན་མཛད་པ་དང་མགོན་པོ་གང་ཉིད་ནས་གཞན་ཕན་གྱི་བྱ་བ་བསྒྲུབ་རྒྱུ་དེ་ནི་རང་ཉིད་ལ་བདེ་སྐྱིད་ཡོང་བ་དང་ང་ཚོ་ཚང་མ་ཞི་བདེ་བག་ཕེབས་ངང་གནས་ཐུབ་པའི་ཐབས་ལམ་ལེགས་ཤོས་དེ་ཡིན་པ་མཁྱེན་རྟོགས་ཡོད་སྐོར་ཡང་བཀའ་གནང་འདུག། ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ང་ཚོའི་སེམས་ནང་བདེ་སྐྱིད་ཡོད་ན་འཛམ་གླིང་ཞི་བདེ་ཡོང་རྒྱུ་ཡིན་པར་ཐུགས་ཡིད་བརྟན་པོ་ཡོད་པ་དང་འགྲོ་བ་མིའི་རིགས་ཡོངས་ལ་ནང་སེམས་ལ་ཞི་བདེ་བསྐྲུན་ཐུབ་པའི་ནུས་པ་ཡོད་སྟབས་ཞི་བདེ་བསྐྲུན་ཐབས་གནང་དགོས་པ་དང་དེ་ལྟར་གནང་ཚེ་གོ་ལ་འདིའི་སྤྱི་ཚོགས་བདེ་ཞིང་ཞི་བདེར་གནས་རྒྱུའི་ལེགས་སྐྱེས་ཕུལ་རྒྱུ་ཡིན་སྐོར་བཀའ་གནང་འདུག་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱལ་ཁབ་དང་ཆོས་ལུགས་ལ་ཁྱད་པར་ཡོད་མིན་ལ་མ་ལྟོས་པར་ང་ཚོ་ཚང་མས་བྱམས་བརྩེ་དང་ནང་སེམས་ཀྱི་ཞི་བདེ་བསྐྲུན་རྒྱུའི་འབད་བརྩོན་གནང་དགོས་པ་དང་དེ་ཡིས་འགྲོ་བ་མིའི་རིགས་ཀྱི་བདེ་དོན་དང་དགའ་སྐྱིད་ལ་ལེགས་སྐྱེས་ཕུལ་རྒྱུ་ཡིན་པ་དང་དུས་རབས་སྔ་མ་དེ་འཚེ་བའི་ལས་ཀྱི་དུས་རབས་ཤིག་ཡིན་པ་དང་དུས་རབས་འདི་བཞིན་འཚེ་མེད་ཞི་བའི་གྲོས་མོལ་གྱི་དུས་རབས་ཤིག་བཟོ་སྐྲུན་བྱ་རྒྱུ་ནི་ང་ཚོའི་ལས་འགན་ཡིན་སྐོར་བཀའ་གནང་བ་དང་འབྲེལ་ཡང་བསྐྱར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གསར་དུ་བཞད་པའི་དགའ་སྟོན་ལ་ཚང་མར་འཚམས་འདྲི་མཛད་པ་མ་ཟད་ཕྱི་ལོ་གསར་པ་འདི་འགོ་བཙུགས་པའི་དུས་ཚོད་ཉིན་དགའ་བློ་སྤྲོ་དང་སྐྱིད་པོ་ཡོང་བའི་ཐུགས་རེ་མཛད་ཀྱི་ཡོད་པ་དང་མཐའ་དོན་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཚང་མར་སྨོན་འདུན་དང་འཚམས་འདྲི་ཡང་བསྐྱར་སྩལ་གནང་མཛད་འདུག། སྟོན་པ་བཅོམ་ལྡན་འདས་ཀྱིས་བདག་ཉིད་བདག་གི་མགོན་ཡིན་ཞེས་གསུངས་པ་ལྟར། སངས་རྒྱས་པའི་ཆོས་ཀྱི་གནས་ལུགས་ཤེས་ཏེ་སྤང་བྱ་སྤངས་པའི་བྲལ་བའི་ཡོན་ཏན་མངོན་དུ་བྱ་ཐུབ་རྒྱུ་ཡོད་པ་ཞིག་ཡིན་པའི་སྐོར་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དད་ལྡན་ཆོས་ཞུ་བ་རྣམས་ལ་ཆོས་འབྲེལ་གནང་སྐབས། བཀའ་གནང་ཡོད་པའི་སྐོར། ང་ཚོའི་གནས་མཆོག་རྡོ་རྗེ་གདན་དུ་ཡོད་པའི། གཏན་ཉར་གསར་འགོད་པ་པདྨ་དངོས་གྲུབ་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། སངས་རྒྱས་པའི་ཆོས་ཀྱི་ནང་བདག་ཉིད་བདག་གི་མགོན་ཡིན་ཞེས་གསུངས་པ་ལྟར་སངས་རྒྱས་པའི་ཆོས་ཀྱི་གནས་ལུགས་ཤེས་པར་བྱས་ཏེ། སྤང་བྱ་སྤངས་པའི་བྲལ་བའི་ཡོན་ཏན་མངོན་དུ་བྱེད་ཐུབ་རྒྱུ་ཡོད་པ་ཞིག་ཡིན་སྐོར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དད་ལྡན་ཆོས་ཞུ་བ་རྣམས་ལ་ཆོས་འབྲེལ་གནང་སྐབས་བཀའ་སློབ་སྩལ་གནང་སོང། བསམ་བློ་གཏོང་ཡག་གཙོ་བོ་དེ་བདག་ཉིད་བདག་གི་མགོན་ཟེར་ཡག་དེ། ཞེ་པོ་ཅིག་ཤུགས་ཆེན་པོ་རེད་ཤག་ཅིག་མ་འོངས་པར་སོ་སོ་ག་འདྲ་ཡོང་དང་མ་ཡོང་ཟེར་ཡག་དེ། སོ་སོ་རང་གི་ལག་པར་ཡོད་བདེ་བ་ཅིག་གིས། མ་གཏོགས་འཇིག་རྟེན་བཀོད་པ་པོ་གཅིག་གི་གཞན་དབང་ལ་བརྟེན་ནས་ཨེ་ནི་སོ་སོའི་བདེ་སྡུག་ཡོང་ཡག་ཅིག་མིན་པར། གང་ལྟར་རང་ཉིད་ཀྱི་བསམ་བློ་ཡག་པོ་ཅིག་བཏང་བྱས་ཨེ་ནི་རང་རྒྱུད་ཀྱི་སེམས་སྟེང་གི་སྐྱོན་དེ་ཡིད་བདེ་བག་ཅིག་གཉེན་པོ་སྐྱེས་པའི་སྟོབས་ཀྱིས་ག་ལེ་ག་ལེ་ལ་ཕར་སེལ་ཐུབ་ན། དངོས་ནི་སྤང་བྱ་སྤངས་པའི་བྲལ་བའི་ཡོན་ཏན་སོ་སོ་རང་གིས་ཐོབ་ཐུབ་ཡག་བྱེད་དགོས། དེ་འདྲ་ཡིན་དུས་བདག་ཉིད་བདག་གི་མགོན་ཟེར་བ་དེ་དཔེ་གལ་ཆེན་པོ་རེད་ཤག། གོང་ཞུས་ཀྱི་བཀའ་སློབ་དེ་ནི་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འདས་ཚེས་སུམ་ཅུ་སོ་གཅིག་ཉིན། གནས་མཆོག་རྡོ་རྗེ་གདན་གྱི་དུས་འཁོར་གསུང་ཆོས་ར་བའི་ནང། ཕྱི་ནང་དད་ལྡན་སེར་སྐྱ་མི་མང་རྣམས་ལ་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བཀའ་དྲིན་ཆེ་གནང་མཛད་སྐབས། བཀའ་སློབ་སྩལ་གནང་བ་ཞིག་ཡིན་ཅིང་གོང་ས་མཆོག་གིས་མུ་མཐུད་བཀའ་སྩལ་བའི་ནང། ཆོས་ཀྱི་སྙིང་པོ་གཞན་ཕན་བྱང་ཆུབ་ཀྱི་སེམས་དེ་ཡིན་པ་དང། དེ་ཉམས་སུ་ལེན་པ་ཡིན་ན་འཕྲལ་ལ་བདེ་བ་དང་ཕུགས་ལ་སངས་རྒྱས་ཀྱི་གོ་འཕང་ཐོབ་རྒྱུ་ཡིན་པ་སོགས་ཀྱི་དགེ་མཚན་དུ་མ་ཞིག་ཡོད་པའི་བཀའ་གནང་བ་དང་སྦྲགས་ད་རིང་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་གནང་གི་ཡོད་དུས། རྗེ་བཙུན་འཇམ་དཔལ་དབྱངས་ཀྱི་བྱིན་རླབས་ལ་བརྟེན་ནས་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་གོང་ནས་གོང་དུ་འཕེལ་ཏེ། ཇི་ལྟ་ཇི་སྙེད་ཀྱི་ཆོས་ཀྱི་གནས་ལུགས་རྟོགས་ཐུབ་རྒྱུ་ཡིན་པ་སོགས་ཀྱི་བཀའ་སྩལ་གནང་སོང།
སྐལ་བ་བཟང་པོ་ཞེ་དྲག་ཡིན། སངས་རྒྱས་པའི་ཆོས་འདི་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ལ་བརྟེན་ནས་ཨེ་ནི། རང་རྒྱུད་ལ་ཡང་རྟོགས་པའི་ཡོན་ཏན་མ་སྐྱེས་པ་སྐྱེ་སྐྱེས་པ་གོང་ནས་གོང་དུ་སྤེལ་ཡག་དེ་གཙོ་བོ་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ཀྱིས་བྱས་ཡོང་གི་འདུག་ག་དད་པ་གལ་ཆེན་པོ་རེད་དེ་དད་པ་གཅིག་པོ་གི། ཤེས་རབ་ཀྱི་གྲོགས་དང་བཅས་པ་ཞིག་དགོས་རེད་མ་གཏོགས་ཤེས་རབ་ཀྱི་གྲོགས་དང་བཅས་པ་ཞིག་མ་བྱུང་ན་དབང་པོ་རྟུལ། རྟུལ་པོའི་དད་པ་དེ་ཡག་པོ་ད་ཞེ་དྲག་རེད་དེ་ད་ག་ཙམ་གྱི་ནུས་པ་ཐོན་ཐུབ་ཡག་ཁག་པོ་རེད། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གཟུངས་སྔགས་ཐོག་མར་གསན་གནང་ཡག་དེ་ནི་ཨ་ར་པ་ཙ་ཡིན་པ་དང་དེ་ནི་མགོན་པོ་གང་ཉིད་སྐུ་ན་ཆུང་དུས་ནས་གསན་མྱོང་ཡོད་པ་ཞིག་ཡིན་པ་དང་རྗེ་བཙུན་འཇམ་དཔལ་དབྱངས་ཀྱི་བྱིན་རླབས་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ལ་བརྟེན་ནས་མགོན་པོ་གང་ཉིད་བསྟན་འགྲོ་སྤྱི་ལ་ཕན་འདོགས་གང་འཚམས་བསྒྲུབ་ཐུབ་གནང་ཡོད་སྐོར་བཀའ་སློབ་བཀའ་དྲིན་ཆེ་གནང་མཛད་སོང། ད་དེ་དུས་ད་ལྟ་བར་དུ་ངས་འཛམ་བུ་གླིང་འདི་སྒང་ལ་ཆོས་རེད་ཡང་དམིགས་བསལ་ཆོས་དང་མ་འབྲེལ་བའི་ཡ་རབས་སྤྱོད་བཟང་ཅིག་འདི་འདྲའི་གི་བསླབ་བྱའི་ཐོག་ནས་མི་མང་པོ་ལ་ངས་ཕན་འདོགས་གང་འཚམས་བྱེད་ཐུབ་ཀྱི་ཡོད་རེད་བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ། ཁྱབ་ཀྱང་ཉམས་པར་གྱུར་པའི་ཕྱོགས་དེར་ནི་སྙིང་རྗེ་ཆེན་པོས་ཡིད་རབ་བསྐྱོད་པ་ཡིས་ཕན་བདེའི་གཏེར་དེ་གསལ་བར་བྱེད་པར་ཤོག་གསུངས་པ་ནང་བཞིན་ངས་དེ་ག་ལ་གང་འཚམས་ཀྱི་གཞན་ཕན་སྒྲུབ་ཐུབ་ཀྱི་ཡོད་རེད་དེའི་གཙོ་བོ་དེ་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ཀྱི་ཐོག་ནས་ཡོང་གི་འདུག་ག་རྗེ་བཙུན་འཇམ་དཔལ་དབྱངས་ཀྱི་བྱིན་རླབས་ལ་བརྟེན་ནས་ཡོང་གི་འདུག་ག།
ད་རིང་གོང་ས་མཆོག་གི་གསུང་ཆོས་དང་བསྟུན་ནས་རི་བོ་དགེ་ལུགས་པའི་དགོན་ཁག་བཅུ་ལས་གྲུབ་པའི་བལ་ཡུལ་དགེ་ལྡན་ཤེས་ཡོན་ལྷན་ཚོགས་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཐའ་ཡས་པའི་སྐྱེ་འགྲོ་སྤྱི་ལ་བསྐྱངས་པའི་བཀའ་དྲིན་རྗེས་དྲན་མཚོན་བྱེད་དུ་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་ཆེད་འཆི་མེད་ཚེ་ཡི་བུམ་པའི་ཁར་འཕགས་མཆོག་སྤྱན་རས་གཟིགས་ཀྱི་ཕྱག་མཚན་མཚོན་པའི་པདྨ་དཀར་པོ་དང་ཕྱག་ཟུང་ཐལ་སྦྱར་ཤེལ་ཕྲེང་གིས་བརྒྱན་པའི་རིན་ཆེན་རྣམ་གསུམ་ལས་གྲུབ་པའི་གཟེངས་རྟགས་ཕྱག་ན་པད་དཀར་འཆང་བ་ཞེས་པ་འབུལ་གནང་མཛད་སོང་གཟེངས་རྟགས་དེའི་སྐོར་བལ་ཡུལ་དགེ་ལྡན་ཤེས་ཡོན་ལྷན་ཚོགས་ཀྱི་ཚོགས་གཙོ། དགེ་བཤེས་ངག་དབང་ཐར་འདོད་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། ཕྱག་ན་པད་དཀར་འཆང་བ་སེང་གདུགས་སུ་བྱས་ནས་ང་ཚོ་གདུགས་ཞུས་བྱོས། ད་གདུགས་སུ་ཕུད་དགོས་ཡོད་དེ་རྒྱུ་མཚན་ག་ཟེར་ན་གཙོ་བོ་ད་ཨ་ནི་ང་ཚོ ྋགོང་ས ྋསྐྱབས་མགོན་ཆེན་པོས་ཀྱི་ད་ཐུགས་རྗེའི་བཀའ་དྲིན་དེ་ཨ་ནི་འཇལ་ནས་འཇལ་མ་ཐུབ་པ་དང་ཨ་ནི་ཅིག་བཤད་ནས་བཤད་མ་ཐུབ་པ་དེ་འདྲ་ཅིག་ཆགས་ཀྱི་ཡོད་རེད་ཡིན་པ་ཡིན་ནའི་ད་ང་ཚོའི་ཀྱི་ངོས་ནས་ད་གཙོ་བོ

སྐལ་བ་བཟང་པོ་ཞིག་དང་མི་ཚེའི་ནང་བརྗེད་དཀའ་བའི་དྲན་རྟེན་ཞིག་ཆགས་སོང། གོང་ས་མཆོག་གི་གསུང་ཆོས་ཧ་ཅང་གོ་བདེ་པོ་འདུག་ཅེས་འགྲེལ་བརྗོད་གནང་བྱུང། ཡང་མ་ལེ་ཤ་ཡ་ནས་ཡིན་པ་བུད་མེད་ཤ་ནི་ཤ་ལགས་ཀྱིས།
ངས་གོང་ས་མཆོག་གི་སྐུ་མདུན་ནས་དངོས་སུ་གསུང་ཆོས་ཞུ་བ། ད་ལན་གྱི་དེ་ཐེངས་གཉིས་པ་ཞིག་ཆགས་ཀྱི་ཡོད། དུས་རྒྱུན་ང་རང་དྲ་ཐོག་ནས་གོང་ས་མཆོག་གི་གསུང་ཆོས་ཞུ་མྱོང་ཡོད་ལ། མགོན་པོ་གང་ཉིད་ཀྱིས་ཆོས་འབྲེལ་བཀའ་སློབ་གནང་སྐབས། གཙོ་བོ་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་བསྐྱེད་དེ་གཞན་ལ་ཕན་ཐོགས་སྒྲུབ་དགོས་པའི། ལམ་སྟོན་བཀའ་སློབ་གནང་བ་ལྟར་ངས་གང་ཐུབ་ཅི་ཐུབ་ཀྱིས་འབད་བརྩོན་ཞུ་གི་ཡོད་ཅེས་གསུངས་གནང་བྱུང། ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ཟླ་བ་དང་པོའི་ཚེས་གཅིག་ཉིན། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཝར་ནཱ་སིའི་དབུས་བོད་ཀྱི་གཙུག་ལག་སློབ་ཁང་དང། ཝར་ནཱ་སློབ་ཟུར་དང་སྤོན་ཊ་ཆོལ་གསུམ་གཞིས་ཆགས་དང་ཞྭ་ལུ་དགོན་པ། ལྷ་ལྡན་ཆོ་འཕྲུལ་སྨོན་ལམ་དགེ་རྩ་ཚོགས་པ་དང་དགེ་ལྡན་སྤྱི་ལས་ཁང་བཅས་ཚོགས་པ་སྡེ་ཚན་ཁག་ཐུན་མོང་གི་གོ་སྒྲིག་འོག་གོང་ས་མཆོག་སྐུ་ཚེ་ཞབས་པད་བརྟན་པའི་བརྟན་བཞུགས་བསྟར་འབུལ་ཞུས་གནང་རྒྱུ་ཡིན་པ་རེད་འདུག་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་སྤེལ། གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་བ་ཡིན། སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང། བྲན་ལྷུན་གྲུབ་ཚེ་རིང་ཡིན། ཡང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཕྱི་ལོ་གསར་ཚེས་ཀྱི་ཉིན་དེར་གཟུགས་མཐོང་རླུང་འཕྲིན་ཐོག་གསུང་བཤད་གནང་བའི་ནང། རྒྱ་ནག་གི་དཔལ་འབྱོར་གནས་བབ་དེ་རྒྱུན་སྲིང་ཐུབ་པ་ཞིག་དང་འགྲོ་རྒྱུག་ཤུགས་ཆེ་ལྡན་པ་ཞིག་ཡོད་པའི་སྐོར་གླེང་ཡོད་པ་རེད་འདུག་དེ་ཡང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཡིས་ཕྱི་ལོ་གསར་ཚེས་ཀྱི་ཉིན་གསུང་བཤད་གནང་བ་དེའི་ནང། ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོ་དེར་རྒྱལ་ཁབ་ཀྱི་དཔལ་འབྱོར་ཐོག་གདོང་ལེན་བྱེད་དགོས་པ་ཞིག་ཆགས་ཀྱང། ད་ཆ་དཔལ་འབྱོར་གྱི་གནས་བབ་དེ་རྒྱུན་སྲིང་ཐུབ་པ་ཞིག་དང་འགྲོ་རྒྱུག་ཤུགས་ཆེ་ལྡན་པ་ཞིག་ཡོད་པའི་སྐོར་རྒྱ་ནག་གཞུང་གཉེར། CCTV། བརྙན་འཕྲིན་ལས་ཁང་ཐོག་བརྗོད་ཡོད་པ་རེད་འདུག་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོར་རྒྱ་ནག་ནང་དེ་སྔ་བྱུང་མྱོང་མེད་པའི་གཞོན་སྐྱེས་ལས་མེད་ཀྱི་མི་འབོར་དེ་ཧ་ཅང་གི་ཆེ་བས། གཞུང་ཕྱོགས་ནས་དངོས་ཡོད་གནས་ཚུལ་དེ་སྦས་སྐུང་ཆེད་གཞོན་སྐྱེས་ལས་མེད་མི་འབོར་གྱི་སྡོམ་ཐོ་དེ་སྟོན་རྒྱུ་མཚམས་འཇོག་བྱས་ཡོད་པ་དང། རྒྱལ་ཁབ་ནང་ས་ཁང་ཚོང་ལས་ཐོག་དངུལ་བུན་སྤྲོད་བྱེད་མ་ཐུབ་པའི་དཀའ་ངལ་ཧ་ཅང་གི་ཤུགས་ཆེ་འཕྲད་ནས། གནད་འགག་ཆེ་བའི་དཔལ་འབྱོར་གྱི་སྡེ་ཁག་དེ་འོག་ལུག་པའི་ཉེན་ཁར་ལྷུང་ཡོད་པ་རེད། རེས་གཟའ་ཉི་མ་ཉིན་རྒྱ་ནག་གཞུང་གིས་བསྡོམས་ཐོ་བཏོན་པའི་ནང། རྒྱལ་ཡོངས་ཐོག་བཟོ་གྲྭ་ཁག་གི་ཐོན་སྐྱེད་ཉུང་དུ་ཕྱིན་པ་དེ་ཡང། ཕྱི་ཟླ་བཅུ་གཉིས་པའི་ནང་དཀའ་ངལ་ཆེ་རུ་ཕྱིན་པ་དེ་ཟླ་ངོ་གསུམ་བསྟུད་མར་བྱུང་ཡོད་པ་རེད་འདུག་དཔལ་འབྱོར་དབྱེ་ཞིབ་གནང་མཁན་རྣམས་ཀྱིས། རྒྱ་ནག་གཞུང་གིས་ལོ་འདིའི་ནང་དཔལ་འབྱོར་གྱི་འཕེལ་རྒྱས་དེ་བརྒྱ་ཆ་ལྔ་བར་འཕར་བར་བྱེད་རྒྱུའི་དམིགས་ཡུལ་འཛིན་ཡང་དེ་བསྒྲུབ་རྒྱུ་དཀའ་བའི་རང་བཞིན་ཞིག་ཡིན་པའི་སྐོར་བརྗོད་པ་དང། དཔལ་འབྱོར་འཕེལ་རྒྱས་ཀྱི་བརྒྱ་ཆ་དེ་ཡང་ལོ་ངོ་མང་པོའི་རིང་ཆུང་ཤོས་ཆགས་ཡོད་པ་རེད་འདུག། ཡང་རེས་གཟའ་ཉི་མའི་དགོང་དྲོའི་ཆུ་ཚོད་བཅུ་དང་སྐར་མ་ཉི་ཤུ་རྩ་བདུན་ཐོག་རྒྱ་ནག་གི་ཀན་སུའུ་ཞིང་ཆེན་གྱི་པིང་ཆུང་རྫོང་གི་བེ་ཡིན་གྲོང་ཁྱེར་ནང་ས་ཡོམ་འགུལ་ཚད་བཞི་དང་གྲངས་ཆུང་དགུ་བྱས་པ་ཞིག་བརྒྱབ་ཡོད་པའི་སྐོར་རྒྱ་ནག་གི་ས་ཡོམ་དྲ་རྒྱའི་ལས་ཁང་གིས་བརྗོད་པ་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་འགྱུར་ལས་ཁང་གིས་གནས་ཚུལ་བཏོན་ཡོད་པ་རེད་འདུག། གོང་ཞུས་ཀྱི་ས་ཡོམ་དེ་གོ་ལའི་འཕྲེད་ཐིག་སུམ་ཅུ་སོ་དྲུག་ཙམ་དང། གོ་ལའི་གཞུང་ཐིག་དེ་བརྒྱ་དང་ལྔ་ཚད་བར་དང། གཏིང་ཚད་དེ་ཀི་ལོ་མི་ཊར་བཅུའི་གཏིང་ཚད་བར་བྱུང་ཡོད་པའི་སྐོར་རྒྱ་ནག་གི་ས་ཡོམ་དྲ་རྒྱའི་ལས་ཁང་གིས་བརྗོད་ཡོད་པ་རེད་འདུག།
ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ནང་ཆོས་འབྲེལ་གཙོས་པའི་མཛད་འཕྲིན་རླབས་ཆེན་བསྐྱངས་དང་སྐྱོང་བཞིན་པ་དང་བསྟུན་ནས་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་དད་ལྡན་མང་ཚོགས་ནས་ཀྱང་ཆོས་འབྲེལ་གྱི་གནང་སྒོ་མང་པོ་ཞིག་བསྒྲུབས་དང་སྒྲུབ་བཞིན་འདུག་དེ་ཡང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རིང་གནས་མཆོག་རྡོ་རྗེ་གདན་ནང་དད་ལྡན་ཆོས་ཞུ་བ་ཕྱི་ནང་མི་རིགས་ཁྲི་ཚོ་མང་པོར་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བཀའ་དྲིན་ཆེ་གནང་མཛད་རྒྱུ། མཎྜལ་རྟེན་གསུམ་འདེགས་འབུལ་ཞུས་པའི་རྗེས་སུ། བལ་ཡུལ་དགེ་ལྡན་ཤེས་ཡོན་ལྷན་ཚོགས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཡངས་པའི་འཇིག་རྟེན་གྱི་ཁམས་འདིར་མཐའ་ཀླས་སྐྱེ་འགྲོ་སྤྱི་དང་ལྷག་པར་བདག་ཅག་རྣམས་ལ་ཀུན་ཁྱབ་ཐུགས་བརྩེ་ཆེན་པོས་བཀའ་དྲིན་གྱིས་བསྐྱངས་གནང་མཛད་པའི་རྗེས་དྲན་མཚོན་བྱེད་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་ཕྱིར་འཆི་མེད་ཚེ་ཡི་བུམ་པའི་ཁར་འཕགས་མཆོག་སྤྱན་རས་གཟིགས་ཀྱི་ཕྱག་མཚན་མཚོན་པའི་པདྨ་དཀར་པོ་དང་ཕྱག་ཟུང་ཐལ་སྦྱར་ཐོག་ཤེལ་ཕྲེང་གིས་བརྒྱན་པའི་རིན་ཆེན་རྣམ་གསུམ་ལས་གྲུབ་པའི་གཟེངས་རྟགས་འབུལ་ལམ་ཞུས་འདུག་དེ་ནི་གོང་ཞུས་ཆོས་ཚོགས་འདིའི་སློབ་སྟོན་པ་སྐྱབས་རྗེ་ཆུ་བཟང་རིན་པོ་ཆེ་མཆོག་གིས་ལམ་སྟོན་གནང་བ་ཞིག་ཡིན་འདུག། འདིའི་སྐོར་བལ་ཡུལ་དགེ་ལྡན་ཤེས་ཡོན་ལྷན་ཚོགས་ཀྱི་ཚོགས་གཙོ་དགེ་བཤེས་ངག་དབང་ཐར་འདོད་ལགས་ཀྱིས་གསུངས་དོན།
ད་དེ་རིང་འདི་ང་ཚོའི་བལ་ཡུལ་དགེ་ལྡན་ལྷན་ཚོགས་ཀྱིས་དེ་ནི་ད་གཟེངས་རྟགས་ཕུལ་ཡོད་དེ་ཨ་ནེ་བལ་མི་སེར་གྱི་ཡག་པོའི་ཐོག་སུ་བྱུང་སོང་ད་ང་ཚོའི་རྩ་བའི་ད་གཟེངས་རྟགས་ཕུལ་དགོས་ཡས་དེ་ད་དམིགས་ཡུལ་དགོས་པ་དེ་ག་རེད་ཟེར་ན་གཙོ་བོ་ད་ད་རྒྱལ་བ་ཐམས་ཅད་མཁྱེན་པ་ཀྱི་ད་བཀའ་དྲིན་རྗེས་དྲན་རང་གི་ཆེད་དུ་ད་གཟེངས་རྟགས་དེ་ཕུལ་ཡས་འདུག་འོ་དེ་འདྲར་ཞུ་ཡིན་ཞུ་ཡ་ཡིན། ཡང་ལ་དྭགས་ཀྱི་སེམས་བསྐྱེད་ཤེས་ཡོན་རིག་གཞུང་ཆོས་ཚོགས་ནས། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་ཉིན་ནས་བཟུང་གསུང་ཆོས་སྩལ་གནང་མཛད་པ་ཁག་ལ་དྭགས་མང་ཚོགས་ལ་གསུང་བསྒྱུར་ཞུ་རྒྱུ་གོ་སྒྲིག་ཞུ་བཞིན་འདུག་པས་འདིའི་སྐོར་ལ་དྭགས་སེམས་བསྐྱེད་ཤེས་ཡོན་ཚོགས་པའི་བཟང་པོ་ལགས་ཀྱིས་གསུང་དོན། ཚེས་ཉི་རྩ་དགུ་ཉིན ྋགོང་ས་མཆོག་གིས་གསུང་ཆོས་དངོས་གཞི་དབུ་འཛུགས་གནང་ཡོད་ལ་ཞོགས་པ ྋསྐུ་མདུན་གྱིས་གསུང་ཆོས་གནང་ཡོད་པ་དེ་དགོང་དྲོ་ཆུ་ཚོད་ལྔ་པའི་ཐོག་སེམས་བསྐྱེད་ཤེས་ཡོན་རིག་གཞུང་ཚོགས་པའི་གོ་སྒྲིག་འོག། ལ་དྭགས་ཀྱི་སྐད་ནང ྋགོང་ས་མཆོག་གི་གསུང་ཆོས་གསུང་བསྒྱུར་ཞུ་ཡ་གྲ་སྒྲིག་བྱས་པ་བཞིན་གསུང་ཆོས་ར་བ་ནང་རྒྱུད་སྨད་བླ་མ་དབུ་མཛད་སྐྱབས་རྗེ་གླིང་མཆོག་སྤྲུལ་རིན་པོ་ཆེ་དང་སྐྱབས་རྗེ་བ་ཀུ་ལ་མཆོག་སྤྲུལ་རིན་པོ་ཆེ་གཉིས་ཀྱི་སྐུ་ཡི་ཡོངས་འཛིན་རྗེ་བཙུན་ཐུབ་བསྟན་རབ་རྒྱས་དཔལ་བཟང་པོ་མཆོག་ནས་གསུང་བསྒྱུར་ཉིན་དང་པོ་མཛད་ཡོད་ལ་དེ་བཞིན་ཕྱི་ཚེས་སུམ་ཅུ་ཡི་གསུང་བསྒྱུར་གསུང་ཆོས་ར་བ་ནང་དགོང་དྲོ་ཆུ་ཚོད་ལྔ་པའི་ཐོག་འབྲས་སྤུངས་སྒོ་མང་གྲྭ་ཚང་གི་མཁན་ཟུར་རིན་པོ་ཆེ་རྗེ་བཙུན་བློ་བཟང་རྒྱལ་མཚན་དཔལ་བཟང་པོ་མཆོག་གིས་མཛད་རྒྱུ་དང། དེ་ནས་ཉིན་གསུམ་པར་གསུང་ཆོས་ཀྱི་གསུང་བསྒྱུར། དགོང་དྲོ་ཆུ་ཚོད་ལྔ་པའི་ཐོག་གསུང་ཆོས་ར་བ་ནང་གདན་ས་བཀྲ་ཤིས་ལྷུན་པོའི་དགེ་བའི་བཤེས་གཉེན་ཆེན་པོ་དཀའ་ཆེན་བློ་བཟང་ཤེས་རབ་མཆོག་གིས་མཛད་རྒྱུ་བཅས་སེམས་བསྐྱེད་ཤེས་ཡོན་རིག་གཞུང་ཚོགས་པས་མཛད་འཆར་གྲ་སྒྲིག་གནང་ཡོད་ལགས། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གསུང་ཆོས་སྩལ་གནང་དབུ་འཛུགས་མ་མཛད་གོང་སྟེ་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ལྔ་ནས་ཉི་ཤུ་བརྒྱད་བར་ཉིན་གྲངས་བཞིའི་རིང། ཆོས་འབྲེལ་གོ་སྒྲིག་ཞུས་གནང་འདུག། སེམས་བསྐྱེད་ཤེས་ཡོན་རིག་གཞུང་ཚོགས་པའི་ངོས་ནས་འབྲས་སྤུངས་སྒོ་མང་གྲྭ་ཚང་གི་མཁན་ཟུར་རིན་པོ་ཆེ་རྗེ་བཙུན་བློ་བཟང་རྒྱལ་མཚན་དཔལ་བཟང་པོ་མཆོག་ལ་གསོལ་འདེབས་ཞུས་ནས། མི་མང་ལ་རྗེ་ཙོང་ཁ་པས་མཛད་པའི་རྟེན་འབྲེལ་བསྟོད་པའི་བཀའ་ཁྲིད། ཕྱི་ཟླ་བཅུ་གཉིས་ཀྱི་ཕྱི་ཚེས་ཉི་རྩ་ལྔ་ནས་རྩ་བརྒྱད་བར་ཉི་མ་བཞིའི་རིང་མཆོད་རྟེན་རིན་པོ་ཆེ་གི་གཡོན་ཕྱོགས་སྤང་སྟེང་དུ་སློབ་སྦྱོང་བཀའ་ཁྲིད་འདུ་བསྐྱངས་ཡོད།
ཡང་ལ་དྭགས་ཀྱི་མངའ་རིས་ནང་ཆོས་རིག་ལམ་སློབ་གཉེར་ཁང་གི་གོ་སྒྲིག་འོག་གནས་མཆོག་རྡོ་རྗེ་གདན་ནང་བྱམས་སྨོན་ཆེན་མོ་ཞུ་བའི་སྨོན་ལམ་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དྲུག་ནས་དབུ་འཛུགས་གནང་སྐོར་ཆོས་ཚོགས་འདིའི་དབུ་ཁྲིད་དགེ་བཤེས་ཚེ་དབང་ལགས་ཀྱིས་གསུངས་དོན། ལོ་སྔ་མ་ནས་ད་ལ་དྭགས་བྱམས་སྨོན་ཆེན་མོ་ཟེར་ནས་ཅིག་ངེད་ཀྱི་སྣེ་ཁྲིད་ནས་ད་ང་ཚོ་གི་ལ་དྭགས་མངའ་རིས་ནང་ཆོས་རིག་སློབ་ལམ་གཉེར་ཁང་གིས་འགོ་བྱས་ནས་ལ་དྭགས་བྱམས་སྨོན་ཆེན་མོ་ཚོགས་ཐེངས་གཉིས་པ་འདི་ད་ལན་ནས་ང་ཚོ་འགོ་ཚུགས་པ་རེད་ཁ་སང། སྤྱི་ཚེས་ཉི་ཤུ་རྩ་དྲུག་ནས་འགོ་ཚུགས་པ་རེད་དེ་རིང་ད་ཉི་མ་གསུམ་པ་ཆགས་བསྡད་པ་རེད་ད། འདི་ཚུགས་པའི་རྒྱུ་མཚན་གཙོ་གཙོ་ད་འཛམ་གླིང་ཞི་བདེ་དང་གཅིག་དེ་ག་ནང་བཞིན་གཅིག་ད། སྨོན་ལམ་གྱི་དགོས་དོན་གཙོ་བོ་དེ་རེད་ད་གཅིག་རང་གི་སེམས་འདུལ་ཡ་མི་ལ་སེམས་རྒྱུད་འདུལ་ཡ་གི་བསླབ་ཡ་དང་ཐབས་ལམ་དང་དེ་འདྲ་བྱས་ཨ་ནི་གཅིག་སྔར་སྲོལ་གྱི་ཨ་ནི་གཅིག་གསུང་རྒྱུན་དེ་ཚོ་གནས་ཡ་སྔར་སྲོལ་གྱི་ཨ་ནི་བསྔོ་བ་སྨོན་ལམ་བྱེད་སྟངས་ཀྱི་རིམ་པ་དེ་ཚོ་གནས་ཡ་འདི་འདྲ་གི་ཆེད་དུ་ད་སྨོན་ལམ་གཅིག། ལ་དྭགས་བྱམས་སྨོན་ཆེན་པོ་ཟེར་ནས་རྒྱལ་བ་བྱམས་པའི་བསྟན་པ་དང་མཇལ་ཡས་ཀྱི་སྨོན་ལམ་རེ་གཙོར་འགྲོ་བ་ཞིག་ད་རྒྱལ་བའི་བྱམས་པའི་གི་སྨོན་ལམ་ཞིག་བཙུགས་ནས་ད་ད་ལོ་ཐེངས་གཉིས་པ་དེ་འགྲོ་བསྡད་ཡོད།
ཡང་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་མི་རིགས་གཞན་ཁག་ནས་ཀྱང་དེ་དེ་བཞིན་གྱི་ཚོགས་བསགས་སྒྲིབ་སྦྱོང་གི་གནང་སྒོ་མང་པོ་བསྒྲུབས་དང་སྒྲུབ་བཞིན་འདུག་དེ་དག་སྐོར་ཞིབ་ཕྲ་རེས་གཟའ་ལྷག་པའི་སྔ་དྲོར་སྙན་སྒྲོན་ཞུ་གི་ཡིན་པས་དེ་དོན་དགོངས་འཇགས་གནང་རོགས་གནང།

རབ་ཏུ་བྱུང་སྟེ་རྗེ་རིན་པོ་ཆེ་ཡབ་སྲས་རྣམས་ཀྱི་ཞབས་ལ་གཏུགས་ནས་དབེན་ས་སྙན་བརྒྱུད་དང་གཅོད་ལ་སོགས་པའི་རི་བོ་དགེ་ལུགས་པའི་སྙན་བརྒྱུད་ཀྱི་གདམས་ཟབ་ཅིང་རྒྱ་ཆེ་བ་དུ་མའི་བདག་པོ་ཆགས་ཤིང་རྗེ་དགེ་འདུན་གྲུབ་པས་བ་སོ་ཆོས་རྗེ་འདི་ལུང་རྟོགས་ཀྱི་ཡོན་ཏན་གང་ས་ནས་གཞན་དང་མི་འདྲ་བས་དགའ་ལྡན་ཁྲི་ལ་གདན་དྲངས་ན་ལེགས་ཞེས་ལུང་བསྟན་པ་བཞིན་དགའ་ལྡན་ཁྲི་རབས་དྲུག་པར་ཕེབས་ནས་སྐལ་ལྡན་གྲངས་ལས་འདས་པར་རབ་བྱུང་བསྙེན་རྫོགས་དབང་ལུང་མན་ངག་མཐའ་ཡས་པ་བསྩལ་བ་དང་ཟུང་འཇུག་གྲུབ་པའི་སློབ་མ་མཆེད་གསུམ་བསྐྱངས་པར་མཚོན་ཆོས་སྲིད་ཀྱི་མཛད་འཕྲིན་རྒྱ་ཆེར་བསྐྱངས་ཡོད་སྟབས་རྗེས་འཇུག་གདུལ་བྱ་རྣམས་ཀྱིས་ཁོང་གི་གསུང་གི་མཛད་པ་ལ་ཐོས་བསམ་སྒོམ་གསུམ་བྱས་ཏེ་བཤད་སྒྲུབ་ཡ་མ་བྲལ་བར་བྱ་རྒྱུ་ནི་རྗེས་དྲན་གྱི་མཆོག་ཡིན་ཞེས་གསུངས་འདུག་ད་དུང་ཁོང་གིས་སྐུ་ཕྲེང་འདི་ཡང་གདན་ས་ཆེན་པོའི་ནང་ཆོས་ཞུགས་ཀྱིས་གཞུང་ཆེན་བཀའ་པོད་ལྔ་ལ་སྦྱངས་པ་མཐར་སོན་གྱི་དགེ་བཤེས་དམ་འཇོག་གནང་བ་དང་དཔལ་ལྡན་རྒྱུད་སྨད་གྲྭ་ཚང་ནང་གསང་ཆེན་རྒྱུད་སྡེ་བཞི་ལ་སྦྱངས་པ་མཐར་སོན་ཏེ་ཆོ་ག་ཕྱག་ལེན་ཕྲ་མོ་ཚུན་ཆད་ལ་ཐུགས་སྣང་ཉམས་བཞེས་དང་ཆོས་རྒྱུན་བསམ་གྱིས་མི་ཁྱབ་པ་མང་པོ་གསན་བཞེས་གནང་ཡོད་པ་དང་འཛམ་གླིང་ཤར་ནུབ་དང་ཧི་མ་ལ་ཡའི་རྒྱུད་བཅས་པར་ཟབ་རྒྱས་ཆོས་ཀྱི་འཁོར་ལོ་རྒྱ་ཆེར་བསྐོར་བཞིན་པར་རྗེས་སུ་ཡི་རངས་ཞུ་རྒྱུ་དང། སླད་མར་ཡང་བོད་བསྟན་སྲིད་མི་རིགས་དང་བཅས་པ་གཉན་འཕྲང་གི་སྐབས་འདིར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལམ་སྟོན་བཞིན་སྐུ་རབས་གོང་མའི་རྣམ་ཐར་འཕྲོ་སྐྱོང་ལེགས་སྨིན་མཛད་གནང་ཡོང་བ་དང་སྐུ་གསུང་ཐུགས་ཀྱི་མཛད་འཕྲིན་དབྱར་གྱི་ཆུ་བཞིན་རྒྱས་པའི་སྨོན་འདུན་ཞུ་ཐུགས་རྗེ་ཆེ་ཞེས་གསུང་བཤད་གནང་འདུག། ཡང་རིང་མིན་ཐའེ་ཝན་གྱི་སྲིད་འཛིན་གྱི་འོས་བསྡུའི་ནང་འོས་ཤོག་ཐོབ་གནང་བའི་རེ་བ་ཡོད་མཁན་ལའེ་ཅིང་ཏེ་ཡིས། ཐའེ་ཝན་རྒྱལ་ཁབ་ཀྱི་བདག་ཐོབ་དང་རང་དབང་རང་བཙན་དེ་ཐའེ་ཝན་གྱི་མི་མང་ལ་ཡོད་པའི་སྐོར་གླེང་གནང་བ་དེར་རྒྱ་ནག་གཞུང་གིས་ཁོང་རྒྱ་ནག་དང་གདོང་ཐུག་བྱེད་མཁན་ཞིག་དང་ཞི་བདེ་གཏོར་བཤིག་གཏོང་མཁན་ཞིག་རེད་ཅེས་སྐྱོན་བརྗོད་དྲག་པོ་བྱས་ཡོད་པ་རེད་འདུག་དེ་ཡང་རེས་གཟའ་སྤེན་པ་ཉིན་ཐའེ་ཝན་གྱི་སྲིད་འཛིན་འོས་མི་རྣམ་པའི་བར་གཟུགས་མཐོང་རླུང་འཕྲིན་ཐོག་བགྲོ་གླེང་གནང་བའི་རྗེས་རྒྱ་ནག་སྐམ་སའི་ཐའེ་ཝན་ལས་དོན་ལྷན་ཁང་གི་མགྲིན་ཚབ་པ། Chen Binhua། ཡིས་སྤྱི་བསྒྲགས་ཤིག་སྤེལ་བ་དེའི་ནང་ཐའེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལའེ་ཅིང་ཏེ་ཡིས་རང་ཉིད་ཐའེ་ཝན་རང་དབང་རང་བཙན་ལ་ལྟ་བ་མཁྲེགས་པོ་འཛིན་པའི་ཐོག་ལས་མཁན་ཞིག་ཡིན་པའི་ངོ་གདོང་ངོ་མ་ཐེར་བཏོན་ཡོད་པ་རེད། ཁོང་ཐའེ་ཝན་གྱི་མཚོ་འགག་ཕན་ཚུན་གྱི་ཞི་བདེ་མེད་པ་བཟོ་མཁན་དེ་ཡིན་པ་རེད། ཁོང་གི་སྐད་ཆ་ཆ་ཚང་གདོང་ཐུག་བྱེད་རྒྱུའི་བསམ་བློ་ལས་ཡོད་པ་མ་རེད་ཅེས་སྤྱི་བསྒྲགས་ཤིག་སྤེལ་བ་དེའི་ནང་བཀོད་ཡོད་པ་རེད་འདུག། ཡང་རྒྱ་ནག་གི་ཐའེ་ཝན་ལས་དོན་ལྷན་ཁང་གི་མགྲིན་ཚབ་པ་ཅན་ཡིས། ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་ཐའེ་ཝན་གྱི་སྲིད་འཛིན་གྱི་འགན་ཁུར་དེ་དམངས་གཙོ་ཡར་ཐོན་ཚོགས་པའི Tsai Ing-wen མཆོག་གིས་བཟུང་བ་ནས་བཟུང། ཐའེ་ཝན་ཁ་བྲལ་གྱི་ལས་འགུལ་སྤེལ་ཡོད་པ་དང། ཚོགས་པ་དེས་མཚོ་འགག་ཕན་ཚུན་བར་འབྲེལ་ལམ་ཐོག་འགོག་རྐྱེན་བཟོ་བའི་ནག་ཅན་གྱི་ཇུས་ངན་འདིང་མཁན་གཙོ་བོ་དེ་ཡིན་པ་མ་ཟད་ཐའེ་ཝན་མི་དམངས་ཀྱི་ཁེ་ཕན་ལ་གནོད་སྐྱོན་བཏང་ཡོད་པ་རེད་ཅེས་སྐྱོན་བརྗོད་དྲག་པོ་བྱས་ཡོད་པ་རེད་འདུག་ཡིན་ནའང། ཐའེ་ཝན་གྱི་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་ལྕམ་ཚའེ་དབྱིན་ཝུན་མཆོག་དང། ད་ལྟའི་ཚོགས་པའི་སྲིད་འཛིན་འོས་མི་ལའེ་ཆིང་ཏེ་རྣམ་གཉིས་ཀྱིས་ལན་མང་རིང་གྲོས་མོལ་གནང་རྒྱུའི་དགོངས་འཆར་བཏོན་པ་དེར་རྒྱ་ནག་གིས་ཡ་ལན་རྩ་བ་ནས་བྱས་མེད་པ་རེད། གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་བ་ཡིན། སྙན་སྒྲོན་ཞུ་མཁན། སེང་གེ་རི་བསོད་ནམས་ལྷ་མོ་ལགས་དང། ཕྲན་ལྷུན་གྲུབ་ཚེ་རིང་ཡིན། ཡང། རྒྱ་ནག་གཞུང་གིས་ཨ་མི་རི་ཀ་ནས་རྒྱ་ནག་ལ་བསྐྱོད་མཁན་གྱི་ཡུལ་སྐོར་སྤྲོ་འཆམ་པ་རྣམས་ལ་བི་ས་ཐོངས་མཆན་སྤྲོད་ཕྱོགས་ཐོག་ཡིག་ཆ་ཉུང་དུ་གཏོང་བའི་སྐོར་འདི་ག་རྒྱལ་ས་ཝ་ཤིན་ཏོན་ནང་རྟེན་གཞི་བྱས་པའི་རྒྱ་ནག་གི་གཞུང་ཚབ་ལས་ཁང་གིས་རེས་གཟའ་པ་སངས་ཉིན་བརྡ་ཁྱབ་ཞིག་བཏང་བ་དེའི་ནང་བཀོད་ཡོད་པ་རེད་འདུག། དེ་ཡང་འདི་ག་རྒྱལ་ས་ཝ་ཤིན་ཏོན་གྱི་རྒྱ་ནག་གཞུང་ཚབ་ལས་ཁང་གི་བརྡ་ཁྱབ་དེའི་ནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཚེས་ཤར་ནས་བཟུང། རྒྱ་ནག་ལ་སྐྱོད་མཁན་གྱི་ཨ་རི་བའི་ཡུལ་སྐོར་སྤྲོ་འཆམ་པ་རྣམས་ཀྱིས་གནམ་གྲུའི་ལག་འཛིན་དང། མགྲོན་ཁང་སྔོན་ཚུད་ནས་མངགས་གཏོང་བྱས་ཟིན་པའི་འཛིན་དང། མགྲོན་ཤོག་བཅས་པ་སྟོན་དགོས་མེད་པའི་སྐོར་བརྡ་ཁྱབ་དེའི་ནང་བཀོད་ཡོད་པ་རེད་འདུག། རྒྱ་ནག་གཞུང་གིས་གོང་ཞུས་སྲིད་ཇུས་དེ་ལག་བསྟར་བྱེད་དགོས་དོན་ནི་འཛམ་གླིང་ནང་ཀོ་བིད་བཅུ་དགུ་རྟགས་ཅན་གྱི་ནད་ཡམས་དེ་ཁྱབ་བརྡལ་དུ་ཕྱིན་པའི་རྗེས་ཡུལ་དེའི་ནང་ཡུལ་སྐོར་སྤྲོ་འཆམ་པ་ཡོང་མཁན་ཉུང་དུ་ཕྱིན་སྟབས་ཡུལ་སྐོར་སྤྲོ་འཆམ་པའི་ཡོང་སྒོ་དེ་མང་དུ་གཏོང་ཐབས་ཆེད་བྱས་པ་ཞིག་ཡིན་པ་རེད་འདུག་རྒྱ་ནག་གཞུང་གིས་སྔ་ལོར་ཀོ་བིད་བཅུ་དགུའི་གཉན་རིམས་དང་འབྲེལ་བའི་རྒྱལ་སྤྱིའི་ཐོག་གི་འགྲུལ་བཞུད་ཐོག་གི་བཀག་འགོག་དེ་མེད་པར་བཟོས་པའི་རྗེས། ད་ཆ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་ནང་ཡུལ་དེའི་ནང་རྒྱལ་སྤྱིའི་ཐོག་གི་གནམ་ཐོག་འགྲུལ་བཞུད་བྱེད་མཁན་གྱི་གྲངས་འབོར་དང་བསྡུར་བ་ཡིན་ན་བརྒྱ་ཆ་དྲུག་ཅུ་ལས་ལོག་མེད་པ་རེད་འདུག་ཉེ་སྔོན་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་ནས་བཟུང་ཡུ་རོབ་ཀྱི་རྒྱལ་ཁབ France དང Germany། Italy།

ཡང་དེང་སྐབས་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་གནས་བཞུགས་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་བོད་པའི་སྐུ་ཚབ་གནང་སྟེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་གོ་ལའི་མཛེས་མའི་འགྲན་བསྡུར་རམ Miss Global Pageant ཞེས་པའི་ནང་མཉམ་ཞུགས་གནང་འདུག་དེ་ཡང་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་བོད་ཀྱི་མཛངས་མའི་འགྲན་བསྡུར་ནང

ཡང་ཁོང་གིས་མཛེས་མའི་འགྲན་བསྡུར་འདིའི་ནང་ཞུགས་པ་བརྒྱུད་ནས་བོད་སྟོན་ཐབས་གནང་རྒྱུ་དང་བོད་ནི་ས་ཆ་ཙམ་ཞིག་མ་ཡིན་པར་ཡིད་དབང་འཕྲོག་པའི་མཛེས་སྡུག་ལྡན་པའི་ཞིང་ཁམས་ཤིག་དང་རིག་གཞུང་ཧ་ཅང་ཕྱུག་ལ་གཏིང་ཟབ་ཡོད་པ་ཞིག་ཡིན་པ། བོད་མི་རྣམས་དཔའ་མཛངས་སྙིང་སྟོབས་ཅན་ཡིན་སྐོར་སོགས་གསུངས་འདུག་ཡང་ཁོང་གིས། I am proud to represent the strength, grace and the beauty of Tibetan women.
ངས་བོད་ཀྱི་བུད་མེད་རྣམས་ཀྱི་སྟོབས་ཤུགས་དང་གཟི་བརྗིད། མཛེས་སྡུག་གི་སྐུ་ཚབ་མཚོན་པ་བྱ་རྒྱུར་དགའ་སྤོབས་བྱུང་བ་དང་ཁོང་ནི་བུད་མེད་ཀྱི་ནུས་སྟོབས་གོང་འཕེལ་དང་ཆིག་སྒྲིལ་གྱི་མཚོན་རྟགས་ཡིན་སྐོར་གསུངས་འདུག་གོ་ལའི་མཛེས་མའི་འགྲན་བསྡུར་གྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་བྱས་པ་ལྟར་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་གོ་ལའི་མཛེས་མའི་འགྲན་བསྡུར་ནང་མཉམ་ཞུགས་གནང་མཁན་འཛམ་གླིང་གི་རྒྱལ་ཁབ་བདུན་ཅུ་དོན་ལྔའི་བུ་མོ་ཡོད་པ་དང་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གཅིག་ནས་དྲ་ལམ། བརྒྱུད་འོས་ཤོག་འཕེན་རྒྱུ་འགོ་བཙུགས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་བཅུ་བདུན་པར་འོས་ཤོག་འཕེན་ཆོག་གི་འདུག། རྒྱ་ནག་ནང་རྒན་འཁོགས་མང་དུ་འགྲོ་བ་དང། ལས་ཀ་བྱེད་མཁན་གྱི་མི་འབོར་ཉུང་དུ་འགྲོ་བའི་དཀའ་ངལ་དེར་གདོང་ལེན་གྱི་ཆེད། མི་འབོར་གྱི་སྒྲོམ་གཞིའི་ཐོག་ནས་ཁེ་ཕན་མང་ཤོས་ལེན་ཐབས་དང། ཤེས་ཡོན་སློབ་གསོའི་ཐོག་འགྱུར་བ་གཏོང་བ་ཡིན་ན། སྤྱི་ཚོགས་བརྟན་ལྷིང་དང་ཡར་རྒྱས་འཛུགས་སྐྲུན་མུ་མཐུད་ནས་རྒྱུན་འཁྱོངས་ཡོང་རྒྱུ་ཡིན་པའི་སྐོར། ཆེད་ལས་མཁས་པ་རྣམས་ཀྱིས་བརྗོད་ཡོད་པ་རེད་འདུག་དེ་ཡང་ཉེ་བའི་དུས་སྐབས་རྒྱ་ནག་གི་རྒྱལ་ས་པེ་ཅིང་གི་གཙུག་ལག་སློབ་གཉེར་ཁང་ཞིག་གིས་སྙན་ཐོ་ཞིག་འདོན་སྤེལ་གནང་བ་དེའི་ནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་མཇུག་བར་སྤྱི་སྙོམས་ཐོག་རྒྱ་ནག་ནང་ལས་ཀ་ལས་མཁན་རྣམས་ཀྱི་ལོ་ཚད་དེ་སུམ་ཅུ་སོ་དགུ་དང་གྲངས་ཆུང་བཞི་ཡིན་པ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ལོར་སྤྱི་སྙོམས་ཀྱི་ལོ་དེ་སུམ་ཅུ་སོ་གཉིས་དང་གྲངས་ཆུང་གཉིས་ཡིན་པའི་སྐོར་སྙན་ཐོ་དེའི་ནང་བཀོད་ཡོད་པ་རེད་འདུག་དེ་བཞིན་རྒྱ་ནག་གཞུང་གི་དབུས་བསྡོམས་རྩིས་ལས་ཁང་གིས་སྙན་ཐོ་གསར་ཤོས་བཏོན་པ་དེའི་ནང་ཡུལ་ནང་ལས་ཀ་ལས་མཁན་གྱི་མི་འབོར་དེ་ཡང་ཉུང་དུ་ཕྱིན་ཡོད་པའི་སྐོར་གྱི་གནས་ཚུལ་བཀོད་པའི་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་མཇུག་བར་ལོ་ན་བཅུ་དྲུག་ནས་ལོ་ན་ལྔ་བཅུ་ང་དགུ་བར་ལས་ཀ་ལས་མཁན་གྱི་མི་འབོར་དེ་ས་ཡ་བརྒྱད་བརྒྱ་བདུན་ཅུ་དོན་ལྔ་དང་འབུམ་དྲུག་བྱུང་ཡོད་པའི་སྐོར་དང། དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་དང་བསྡུར་བ་ཡིན་ན་ས་ཡ་དྲུག་དང་འབུམ་དྲུག་ཅུ་རེ་དྲུག་གིས་ཉུང་དུ་ཕྱིན་ཡོད་པའི་སྐོར་གནས་ཚུལ་བཀོད་ཡོད་པ་རེད་འདུག་ཡང་རྒྱ་ནག་གི་ལས་ཀའི་གནད་དོན་དང་འབྲེལ་བའི་ཚན་པ་ཞིག་གི་ཆེད་ལས་པ་བུད་མེད། པང་ཤི་ཞུ་བས། རྒྱ་ནག་ནང་ལས་ཀ་ལས་མཁན་གྱི་མི་འབོར་ཉུང་དུ་འགྲོ་བ་དང། ལོ་ན་རྒན་པའི་མི་འབོར་མང་དུ་འགྲོ་བ་དེས་ལས་སར་དཀའ་ངལ་ཤུགས་ཆེ་འཕྲད་རྒྱུ་ཡིན་པ་དང། སྤྱི་ཚོགས་ཐོག་དཀའ་ངལ། དཔལ་འབྱོར་དང་འཕྲུལ་རིག་ཡར་རྒྱས་ཀྱི་ལས་དོན་ཙམ་མ་ཟད། མི་དམངས་ཀྱི་བདེ་དོན་སྲུང་སྐྱོབ་ཀྱི་སྒྲོམ་གཞིར་ཡང་དཀའ་ངལ་འཕྲད་རྒྱུ་ཡིན་པའི་ཉེན་བརྡ་བཏང་ཡོད་པ་རེད་འདུག།
རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་ལུགས་ལྟར་ལྷ་དགུང་དགུ་བཅུར་ཕེབས་པའི་སྐུའི་གོ་སྟོན་དང་འབྲེལ་ནས་བྱང་ཨ་རིའི་ས་གནས་ཁག་གསུམ་གྱི་ནང་ཆོ་འཕྲུལ་སྨོན་ལམ་ཆེན་མོ་འཚོགས་འཆར་འདུག་འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནས་ཇོ་ལེབ་སྦྱིན་པ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་བོད་ལུགས་ལྟར་ལྷར་དགུང་དགུ་བཅུ་ཕེབས་པའི་སྐུའི་གོ་སྟོན་དང་འབྲེལ་ནས། བྱང་ཨ་མེ་རི་ཀའི་ས་གནས་ཁག་གསུམ་གྱི་ནང་ཆོ་འཕྲུལ་སྨོན་ལམ་འཚོགས་འཆར་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ཡོད། བྱང་ཨ་རིའི་ཆོ་འཕྲུལ་སྨོན་ལམ་ཚོགས་པས། ད་ལོ་ཆེད་དུ་དམིགས་ནས་སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་བོད་ལུགས་ལྟར་ལྷར་དགུང་དགུ་བཅུ་ཕེབས་པའི་སྐུའི་གོ་སྟོན་དང་འབྲེལ་ནས། འབྱུང་འགྱུར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་ནས་ཕྱི་ཟླ་གསུམ་པའི་ཚེས་བརྒྱད་བར་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དང་ཁ་ལི་ཧྥོར་ནི་ཡ། མེ་ནེ་སོ་ཏཱ་གསུམ་སྟེ་བོད་རིགས་གནས་སྡོད་བྱེད་ཁུལ་གྱི་ས་གནས་ཆེ་ཁག་གསུམ་གྱི་ནང་དུ། བྱང་ཨ་རིའི་ཆོ་འཕྲུལ་སྨོན་ལམ་འཚོགས་གཏན་འཁེལ་ཞིང། སྨོན་ལམ་གོ་སྒྲིག་ཚོགས་ཆུང་གིས་དགའ་ལྡན་ཁྲི་རིན་པོ་ཆེ་ལ་སྙན་སེང་སྒྲོན་པ་བཞིན་སྐྱབས་རྗེ་བྱང་རྩེ་ཆོས་རྗེ་སྒོ་སོག་རིན་པོ་ཆེ་ཕེབས་གཏན་འཁེལ་ཡོད་པ་དང། རིན་པོ་ཆེ་མཆོག་ནས་ཆོ་འཕྲུལ་སྨོན་ལམ་གྱི་ཉིན་མོ་དང་འབྲེལ་ནས་མི་དམངས་ལ་ཛམ་བྷ་ལའི་རྗེས་གནང་དང། རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང། རྗེའི་ཚེ་འཛིན་མའི་ཚེ་དབང་སོགས་གནང་གཏན་འཁེལ་ཡོད་པ་རེད་འདུག། དེའང་བྱང་ཨ་རིའི་ཆོ་འཕྲུལ་སྨོན་ལམ་གོ་སྒྲིག་ཚོགས་ཆུང་གི་དྲུང་ཆེ་བློ་བཟང་རྡོ་རྗེ་ལགས་ནས། ད་ལོ་དམིགས་བསལ་བྱང་ཨ་རིའི་ཆོ་འཕྲུལ་སྨོན་ལམ་གོ་སྒྲིག་བྱེད་ཕྱོགས་སྐོར་ངོ་སྤྲོད་གནང་དོན་ལ།
སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བོད་ལུགས་ཀྱི་དགུང་གྲངས་དགུ་བཅུ་ཐམ་པ་ལ་ཕེབས་པའི་སྐུའི་གོ་སྟོན་དང་དེའི་རྗེས་ཨ་ནེ་ཆོ་འཕྲུལ་སྨོན་ལམ་གྱི་ཚོགས་གནང་བ་རེད། སྐུའི་གོ་སྟོན་དང་འབྲེལ་བའི་ཐོག་ནས་ད་ང་ཚོས་འདས་པའི་བཀའ་དྲིན་རྗེས་དྲན་ཞུ་ཡས་རེད། ཨ་ནེ་ལྷག་པར་དུ་ད་འཛམ་བུ་གླིང་ནང་ལོགས་ལ་དེང་སང་དམག་འཁྲུག་མུ་གེ་ནད་ཡམས་མང་པོ་ཡོང་གི་འདུག་འདི་གའི་དེ་ཞི་ཡས་ཀྱི་སྨོན་ལམ་གནང་ཡས་དང་དེ་འདྲས་ཀྱི་ཨ་ནི་དུས་ཚོད་ཁྱད་པར་ཅན་ཞིག་བསྟུན་རྗེས་གཏན་དུ་བསམ་པ་ཨ་ནི་འདི་ལ་དུས་རྒྱུན་ཆོ་འཕྲུལ་སྨོན་ལམ་གཅིག་ཚོགས་ནང་དུ་ཚོགས་མགོན་ལ་བླ་མ་གདན་འདྲེན་ཞུ་ཡས་དེ་ཕ་གིར་ཨ་ནི་དགེ་བཤེས་ཀྱི་གནས་ལ་ང་རེ་ཨ་ནི་དགའ་ལྡན་ཁྲི་རིན་པོ་ཆེ་དང་ཤར་བྱང་ཆོས་རྗེ་རྣམ་གཉིས་ཚང་མ་སྐལ་བཟང་འབྲུག་མགོར་དེ་ནང་བཞིན་བྱས་ནས་ད་ལོ་རེ་རེ་ལ་བླ་མ་འདུག་སྤ་ནས་བཙུགས། རྒྱ་གར་ནས་གཙོ་བོ་བླ་མ་ལ་སྤྱན་འདྲེན་ཞུས་གནང་བྱས་ཚོགས་མགོན་ལ་ད་ལོ་དེ་ལ་ཆ་བཞག་པས་ན་ནི་སྐྱབས་རྗེ་བྱང་རྩེ་ཆོས་རྗེ་རིན་པོ་ཆེ་སྒོ་སོག་རིན་པོ་ཆེ་ཡིས་བསྡུ་བཞེས་ཞུས་གནང་བ་རེད་དེ་ལ་ཚོགས་མགོན་ལ་དེའི་རྗེས་ནི་དམིགས་བསལ་གྱིས་ད་ཨ་རིའི་ནང་ལོགས་ལ་ས་གནས་བོད་མི་བཞུགས་སའི་དེ་ག་ས་གནས་ཆེ་ཁག་གསུམ་འདྲ་བ་ཅིག་ལ་ནི་སྨོན་ལམ་དེ་འདྲའི་ས་ལ་ཆེ་ནི་སྨོན་ལམ་ཚོགས་ཡས་ཀྱི་དེ་གཏན་འཁེལ་བ་གནང་བ་རེད་འདུག་དང་པོ་དེ་ང་ཚོ། དེ་ལ་ཕྱི་ཟླ་གཉིས་པའི་ཚེས་པ་ཉི་ཤུ་རྩ་གསུམ་རྩ་བཞི་རྩ་ལྔ་གསུམ་ལ་ནིའུ་ཡོག་གྲོང་ཁྱེར་ཚོགས་གནང་ཡ་རེད་བོད་རིགས་སྤྱི་མཐུན་ཚོགས་པའི་སྤྱི་ཁང་ནང་ལ། དེ་ནས་ང་ཚོ་དེའི་གི་བདུན་ཕྲག་རྗེས་མ་དེ་ལ་གཟའ་པ་སངས་སྤེན་པ་ཉི་མ་གསུམ་དེ་ཕྱི་ཟླ་གསུམ་པའི་ཚེས་པ་གཅིག་གཉིས་གསུམ་གི་ཡོང་དེ་གསུམ་དེ་ཨ་ནི་མི་ནི་སོ་ཊ་ལ། ང་རང་ཚོ་བོད་སྒར་གི་ཚོགས་ཁང་ཡོད་ར་བ་དེ་ཚོགས་གནང་ཡ་རེད། དེའི་ཡང་བདུན་ཕྲག་རྗེས་མ་དེ་ལ་ཨ་ནི་གཟའ་ཕུར་བུ

ནང་ཆོས་ངོ་སྤྲོད་གནང་རྒྱུ་མཚོན་པའི་ཆོ་འཕྲུལ་སྨོན་ལམ་གྲ་རྒྱས་པོ་འཚོགས་ཀྱི་ཡོད་པའི་སྐོར་འགྲེལ་བརྗོད་གནང་སོང།
ད་སྤྱིར་བཏང་གི་སྔ་མོ་ནང་བཞིན་བྱས་ནས་ཆོ་འཕྲུལ་སྨོན་ལམ་གྲ་རྒྱས་པོ་ཉིན་མོ་མང་པོ་ཞིག་དེ་འདྲ་ད་ས་གནས་ས་ཐོག་ཐོག་ནས་འཚོགས་འགྲོ་གི་ཡོད་མ་རེད། ཡིན་ནའི་ལས་དག་ཅིག་གིས་ཆོ་འཕྲུལ་སྨོན་ལམ་གྱི་དུས་རྒྱུན་སྟོན་ད་ཡང་ད

ཆོ་འཕྲུལ་སྨོན་ལམ་འཚོགས་གཏན་འཁེལ་ཡོད་པ་རེད་འདུག་ཆོ་འཕྲུལ་སྨོན་ལམ་གོ་སྒྲིག་ཚོགས་ཆུང་གི་ཚོགས་མིར་གདན་ས་ཆེ་ཁག་གཙོ་བྱས་པའི་ཆོས་ཚོགས་ཁག་ཉི་ཤུ་རྩ་གསུམ་གྱི་ཚོགས་མི་གྲངས་ཉི་ཤུ་རྩ་གསུམ་ལོན་ཡོད་པ་རེད་འདུག་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཅོ་ལི་ཇུན་པེར་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད་ཡ་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་གླེང་མོལ་གྱི་ལེ་ཚན་ནང་དེང་རབས་བོད་ཀྱི་རི་མོའི་སྒྱུ་རྩལ་བ་བཀྲ་ཤིས་ནོར་བུ་ལགས་ཀྱིས་ཡུ་རོབ་ཁུལ་གྱི་ནེ་ཏ་ལན་རྒྱལ་ཁབ་ནང་གསར་འཛུགས་གནང་བའི་དེང་རབས་བོད་ཀྱི་སྒྱུ་རྩལ་འགྲེམས་སྟོན་ཁང་དང། ཁོང་གི་སྒྱུ་རྩལ་བརྩམས་ཆོས་དང་འབྲེལ་ཡོད་སྐོར་བཀྲ་ཤིས་ནོར་བུ་ལགས་ཀྱི་ལྷན་དུ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་གཞོན་པ་དཔལ་ལྡན་རྒྱལ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་བསྐྱར་དུ་གསན་རོགས་གནང། རྣམ་པ་ཚོ་སྐུ་ཁམས་བཟང་ང་དཔལ་ལྡན་རྒྱལ་ཡིན། དེ་རིང་ང་ཚོའི་གླེང་མོལ་གྱི་ལེ་ཚན་ནང་བོད་ཀྱི་དེང་རབས་རི་མོ་སྒྱུ་རྩལ་བ་བཀྲ་ཤིས་ནོར་བུ་ལགས་གདན་འདྲེན་ཞུས་ཡོད། བཀྲ་ཤིས་ནོར་བུ་ལགས་ཡིན་ན་སྤྱིར་བཏང་ཧོ་ལན་ཌི་གི་རྒྱལ་ས་ན་རྒྱལ་ཁབ་ན་བཞུགས་ཡོད་པ་དང་ཁོང་གིས་ཧོ་ལན་ཌི་ན་དེང་རབས་བོད་ཀྱི་རི་མོའི་འགྲེམས་སྟོན་ཁང་ཟེར་བ་ཞིག་གསར་འཛུགས་བྱས་ཡོད་པ་རེད། ད་ལྟའི་ཆར་ཡིན་ན་ཁོང་ཨ་མེ་རི་ཁ་ན་ཕེབས་ནས་ཁོང་གི་རི་མོའི་འགྲེམས་སྟོན་གྱི་སྐོར་སྐྱོད་ཀྱི་ལས་གཞི་ཅིག་སྒྲུབ་བཞིན་པ་རེད་སྐབས་འདི་དང་བསྟུན་ནས་ཁོང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་སྒྲ་འཇུག་ཁང་ལ་གདན་འདྲེན་བྱས་ནས་ང་ཚོས་གླེང་མོལ་ཞུ་གི་ཡིན། དེ་རིང་བཀྲ་ཤིས་ནོར་བུ་ལགས་ང་ཚོ་བཅར་འདྲིའི་གོ་སྐབས་གནང་ལ་ཐུགས་རྗེ་ཆེ། བཀྲ་ཤིས་བདེ་ལེགས་དཔལ་ལྡན་རྒྱལ་ལགས། ཨ་ནི་ད་རེས་དེའི་གོ་སྐབས་བཟང་པོ་དེ་དཔེ་དགའ་པོ་བྱུང། ད་དུས་ཨ་རི་ལ་དུས་ཆེ་ངའི་གི་འགྲེམས་སྟོན་དང་ད་དུས་ལ་མང་པོ་བྱས། དམིགས་བསལ་གྱི་ད་ཧོ་ལན་ནས་དུས Steward དང་མང་པོ་ཞིག་འགྲོ་དེ། ཨ་ནི་དེའི་ནང་ལ་ད་ཁྱེད་རྣམ་པ་གི་དུས་གོ་སྐབས་གནང་བ་དེ་ལ་དཔེ་ཐུགས་རྗེ་ཆེ་ཞུ་བ་ཡིན།

ལགས། ལགས་སོ་ཨ་ད་ད་ལྟ་ཆ་ཧོ་ལན་འབྲེལ་གྱི་ནང་ལ། དང་རི་བོད་ཀྱི་རི་མོ་སྒྱུ་རྩལ་འགྲེམས་སྟོན་ཁང་ཟེར་འགྲེམས་སྟོན་ཁང་ཆེན་པོ་ཅིག་འདུག་ངས་དྲ་རྒྱའི་ནང་ནས་མཐོང་སོང་ཨ་ནི་དེའི་ངོ་སྤྲོད་ཅིག་བྱས་ཡ་དེའི་ནང་ལ་ཅིག་རི་མོ་འགྲེམས་སྟོན་ཁང་དེ་ག་དུས་བརྩིགས་པ་རེད་དེའི་ནང་རི་མོ་ག་རེ་ག་རེ་ཡོད་རེད། ལགས་སོ་ཨ་ནི་དེའི་ནང་ལ་ད་ལྟ་ཧོ་ལན་གྱི་ད་སྔོན་མ་ང་རང་གི་ལོ་ཉིས་སྟོང་ལོ་ནས་འགོ་བཙུགས་ནས་ད་བོད་ཀྱི Tibet House Holland ཟེར་འདོ་ཅིག་བོད་ཁང་བཟོས་ཡོད་རེད། དེའི་ནང་ལ་ནི་མཛད་རིམ་མང་པོ་དམིགས་བསལ་གྱི་རྒྱལ་བ་རིན་པོ་ཆེ་ཐེངས་མ་ཧོ་ལན་ལ་ཐེངས་མ་གཉིས་གསུམ་ཅིག་ཕེབས་དུས་ཙམ་པ་ཐེངས་མ་གཉིས་གསུམ་ང་རང་རང་གི་ད་ལྟ་ཕྱི་རྒྱལ་བ་དང་མཉམ་དུ་གྲ་སྒྲིག་བྱས་ཡ་དེ་འདྲའི་གོ་སྐབས་ཡང་རག་བྱུང། འདུག་སེ་དེ་ནས་ནི་ཉིས་སྟོང་ལོ་ལ་ནི་ཉིས་སྟོང་བཅུ་བདུན་ལོ་ལ་ནི་འདུག་སེ Tibet House Holland འདིའི Foundation བྱས་འདིའི་ནང་ལ་ནི་བོད་ཀྱི་འགྲེམས་སྟོན་ཁང།

ཁོ་ཚོ་མི་བཅུ་གཉིས་བཟོས་པ་རེད་དེ་འཛུགས་རི་མོ་བྱས་ད་ཁྱོན་བསྡོམས་ང་ཚོ་མི་རི་མོ་ལྔ་བཅུ་ཙམ་ཡོད་ཀྱི་རེད་ད་དེ་ནང Video Installation དང་པར་དེ་ནས་ད་དེ་ཚོ་མང་པོ་ཞིག་བསྐུར་གི་འདུག་ད་ལྟའི་བསྐུར་ད་བསྐུར་བཞིན་པ་རེད། ད་རི་མོ་རི་མོ་ཚང་མ་བོད་ཀྱི་དེང་རབས་ཀྱི་རི་མོ་མཁན་དེ་ཚོ་གི་རི་མོ་འགྲེམས་སྟོན་བྱས་ཡོད་རོ། ལགས་འོང་དེང་དུས་རི་མོ་བ་དང་ད་དེ་ཚོ་ལྟེ་བ་དེ་བྱས་ང་ཚོ་དེ་དེང་དུས་ཀྱི་རི་མོ་མིང་ཁོ་རང Contemporary Art Museum རེད་བ་ལགས། རེད་རེད། དེ་ནང་ད།

ངའི་མི་ཚེ་གཅིག་འགྲོ་བསྡད་རེད་འདི་འབྲི་ཐུབ་པ་ལ། ཨ་ལའི་ད་འདི་སྟོན་པ་རེད་བ་སྟོན་པ་རེད་ད། ད་འདི་ན་སྟོན་པ། ཁྱེད་རང་འདི་ལྟར་མང་པོ་ཞེ་པོ་ཅིག་ཚར་རེད་ད། ལགས་འོ་ད་འདི་འདི result ད་ད་འདི་སླེབས་ཡ་ལ་གྲུབ་འབྲས་འདི་སླེབས་ཡ་ལ་ད་ངའི་རི་མོ་འདི་ད་སྟོན་པའི་གི་གཟུགས་འདི་འདོ simplified simplified ཅན་འདོ། ལས་སླ་བོ་བྲིས་ཡ་ལ། ལས་སླ་བོ་བྲིས་ལས་སླ་བོ་ད་ད་ཐིག་ཚད་ད་ཆ་ཚང་འདི་ན་ཡོད་བསྡད་པ་རེད། ད་འདོ་འབྲི་དུས་ཙམ་པ་ལ་ད།

ད་ད་ལྟ་དེ་ང་ཚོའི་གི་རི་མོ་དེ་རྣམས་འགྲེམས་སྟོན་ཁང་དང་པོ་འགོ་བཙུགས་དུས་ཙམ་པ་མཆོད་ཁང་དུ་ཡག་པོ་བཟོས་རེད་ད་ད་ངའི་གི་ཕ་རྒྱུད་མ་རྒྱུད་གི་ཐོག་ནས་ད་སྐུ་དང་སྐུ་འདྲ་མང་པོ་བྱས་སྔོན་མ་ང་ཚོའི་གི་སྤོ་བོ་དེ་ད་བོད་ཁོ་རང་ལ་དེ་བཞག་བླ་མ་དེ་འདྲ་བྱས་ཨ་ནི་ཁོང་དེ་འདྲ་བར་དོ་ནང་དེ་འདྲ་ཕྱག་ལས་སྐྱོན་དེ་ངས་དེ་འདྲ་དང་ཨ་ནི་བདེ་དོན་ལས་ཁུངས་བདེ་དོན་བདེ་དོན

ཧོ་ལན་གྱི་མི་དེ་ཚོས་དཔེ་རོགས་པ་གནང་གི་འདུག་གནང་ནས་ཁོ་རང་ཚོས་ཀྱི་རོགས་པ་བྱས་ནས་ང་མཉམ་དུ་ད་ནི་རྒྱལ་བ་རིན་པོ་ཆེ་ལ་སྤྱན་འབུལ་ཞུས་བྱས་རྒྱལ་བ་རིན་པོ་ཆེ་གིས་དོ་ཡག་པོ་སྨོན་ལམ་གནང་ཡག་པོ་གནང་སོང་ད་ནི་ལོ་གཉིས་ལ་ལ

ལྡི་ལི་ཡང་མིན་ན་ཆཱན་དི་གྷར་དང་བ་ཏང་ན་ཡ་དང་དེ་འདྲ་བའི་མང་པོ་ཞིག་གནང་ཡོད་རེད་ཡིན་ནའི་དེ་ནས་ང་ཡང་འདུག་སེ་གཅིག་རི་མོ་དེ་དེང་དུས་རི་མོ་དེ་སྦྱངས་ན་ང་ཕྱི་རྒྱལ་ཁོ་རང་ནས་སྦྱངས་དགོས་བསམ་ཡས་ཀྱི་དམིགས་ཡུལ་འདོ་བྱུང། དེ་ནས་ཡང་ངས་འདུག་སེ་ང་ཕྱི་རྒྱལ་དུ་མ་འགྲོ་སྔོན་ལ་ཡིན་ནའི་བོད་པའི་རི་མོ་དེ་མ་སྦྱངས་ན་ད་རྗེས་མ་དུས་ཚོད་རག་ས་མ་རེད་བསམ་ནས་ངས་འདུག་ཅིག། བྱེད་དུས་ཙམ་པ་ལ་ངའི་རོགས་པ་མང་པོ་ཞིག་ད་བར་ལྡི་ལི་དང་འབྲེལ་བ College ཡག་པོ་ཞིག་ཐོན་ཡོད་ད། Software Engineer དང་མང་པོ་ཞིག་རོགས་ལ་ཁོ་རྣམ་པ་ཚང་མ་ང་ལ་གད་མོ་ཤོར་གི་རེད། ད་ཁྱོད་ག་རེ་བྱེད་གི་ཡོད་ད་ནི། ད་ཁ་ན་ཁག་མི་འདུག་བོད་པའི་སྤྱི་ཚོགས་ནང་ལོགས་ལ་ཐང་ག་འབྲི་ཡས་དང་ཤིང་བཟོ་བ་དང་དེ་ཚོ་ལ་ཅིག། ད་བསླབ་གྲྭ་འདི་བ་བསླབ་གྲྭ Fail ལས་ན།

དང། དེ་ནང་ལ་ཡང་དང་དུ་དུ་བོད་པའི་གི་ད་དུས་ཚོད་དང་བབས་པའི་རི་མོ་ཞིག་བྲིས་བསྡད་རོགས། ད་དེ་ཡང་ཁོང་ཚོས་གི་དཔེ་དཔེ་རྩ་ཆེན་པོ་བྱེད་ཀྱི་འདུག། དེ་རྗེས་ད་ད་ལྟ་ཡང་ཕྱི་རྒྱལ་གྱི་དེ་ཚོ Gallery ནང་ལ་བོད་པ་ཚོས་ག་རེ་གི་ཁོ་རང་ཚོ་གི་ཚེ་ར་ཁྱེད་རང་ཁ་མི་འདྲ་བ་ག་རེ་ཡོང་གི་འདུག་ད་ཅིག་བོད་ཀྱི་སྲོལ་རྒྱུན་གྱི་ཐང་ཀ་ཡིན་པ་ཡིན་ན།

དུས་ཚོད་ཐུང་ཐུང་ཅིག་རིང་ལ་ཨེ་ནས་དེ་ནས་ཡང་ངེད་ཀྱི་སྤུན་ཀྱག་ཕག་ཅིག་གྲྭ་པ་ང་གཉིས་བྱེའུ་ལོག་རེད་མ་ཤེས་ང་དེ་འདྲའི་ཅིག་དྲན་པ་གསོས་ཀྱི་འདུག་རུ་བ་ལ་ཨེ་ནས་ཆོས་ལ་དཔེ་བསླབ་གྲྭ་ཁག་ལ་ཡིན་ནའི་ཡང་ད་ལྟ་བར་ནས་ཚུལ་བཏང་ཡས་ཀྱི་སློབ་ཕྲུག་ཁ་ཤས་ཤིག་འདུག་བ་དེ་འདྲའི་བར་བུ་ཡིག་བྱ་ངན་དང་དེ་འདྲའི་གི་ཅིག་གི་བསླབ་གྲྭ་ཁོ་རང་དང་བ་ལ་ཡང་ང་ཅིག་ཆོས་འཆམ་ཕོད་ཅིག་དང་ཡོན་ཆབ་ཕུལ་ཡས་དང་དབུ་མཛད་མང་པོ་བྱེད་མྱོང་བསླབ་གྲྭ་དུ་བ་ལ་ད་ང་ཚོ་བསླབ་གྲྭ་དུ་བ་ལ་མི་བདུན་བརྒྱ

ལའོ། ད་དེ་འདི་དེ་ང་ལ་ངེད་ཀྱི་བླ་མ་མང་པོ་ཞིག་ཡོད་ད། དཔེ་ཆ་བཞག་ན་སྤྲུལ་སྐུ་ཡེ་ཤེས་རིན་པོ་ཆེ་ད། སྔོན་མ་དེ་ད་ཞུ་བྱ་དེ་ལ interview གནང་ལ། ཁོང་ཡང་ངེད་ཀྱི་ཕྱག་རོགས་ད། ད་ངས་ཁོང་ལ་ཡང་རི་མོ་ཁོང་རི་མོ་མཁས་པ་རེད། རི་མོ་ཕར་བསླབ་ཁོང་གིས་ཡང་ཆོས་དེ་འདྲ་བསླབ་བྱས། དམིགས་བསལ་ང་རང་གིས་ད་ད་དུས་ཚོད་བབས་པའི་སྔོན་མ་ང་ཉམས་མྱོང་མང་པོ་བྱས་རོགས་ད་མི་སྐྱ་ཡིན་དུས་ཙམ་པ་ད།

དེ་འདྲི་ཡོད་ན། མ་འོངས་པ་ཡིན་ནའི་ད་དཔེ་ཆ་བཞག་ན་ཁ་སང་ཉེ་ཆར་ད་ལྟ་ང་ཚོའི Tibet Art Now དང་ཚུ Edition གཉིས་པ་རེད་ད་ལྟ་ད་གསུམ་པ་ཞིག་འགྲོ་བསྡད་བ་འདི་ནང་ལ་དེ་ཚོ་ད་དམིགས་བསལ་འགྲོ་སོང་ཆེན་པོ་ཞུ་རོགས་ཨ་རི་མོ་ཁོ་རང་བོད་ཁོ་རང་ནས་དེ་འདྲི་ཞུ་ཡས་དེ་འདྲ་དང་ཨ་ནི་དེ་ནང་ལ Panel Talk དེ་ཚོ་རི་མོ་བ་གཅིག་གཉིས་ཞིག་ད་ཉིན་གཅིག་མིན་གཅིག་ང་ཚོ་འདི་བྱེད་གི་ཡོད་རོགས་ཨ་གོ་སྒྲིག་བྱས་དེ་ཚོ་ཚང་མ་ཕལ་ཆེར་དེ་ཚོ་གི་ད་ད་ནི